ཆུ་ཚོད་མང་པོའི་རིང་གནང་བའི་མཐར། རྗེས་དེར་ཕྱོགས་གཉིས་ཀྱི་ཕྱི་འབྲེལ་གྱི་དབུ་ཁྲིད་གཉིས་ཀྱིས་ལྷན་རྒྱས་ལ་གསར་འགོད་དང་མཇལ་འཕྲད་ཚོགས་འདུ་གནང་བའི་དུས་ལ། ཕྱོགས་གཉིས་ཀྱི་འབྲེལ་ལམ་ནང་ལ་མི་མཐུན་པ་རྒྱ་ཆེར་ལྷག་པ་ཞིག་གི་རྣམ་པ་ཕྱོགས་གཉིས་ཀ་ཡིས་བསྟན་འདུག་ཨ་རིའི་ཕྱི་སྲིད་དྲུང་ཆེ Tillerson གྱིས་གསུངས་ཡོད་པར། ཨ་རི་དང་ཨུ་རུ་སུའི་འབྲེལ་ལམ་གྱི་ད་ལྟའི་གནས་བབ་ནི་ཞན་པོ་ཞིག་རེད། རྒྱལ་ཁབ་གཉིས་པོའི་ཕན་ཚུན་ལ་ཡིད་ཆེས་སྐྱོར་ཕྱིན་པའི་སྐབས་ཅིག་རེད། འཛམ་གླིང་ནང་གི་རྡུལ་ཕྲན་ནུས་ཤུགས་ཆེ་ཤོས་གཉིས་ཀྱི་འབྲེལ་ལམ་འདི་འདྲ་མི་ཉན་ཞེས་སོགས་གསུངས་འདུག་ཡང་ཨུ་རུ་སུའི་གཞུང་གཉེར་བརྙན་འཕྲིན་ལས་རིགས་མིར་ཞེས་པས་ཨུ་རུ་སུའི་སྲིད་འཛིན Vladimir Putin ལ་བཅར་འདྲི་ཅིག་རྒྱང་བསྲིངས་བྱས་པའི་ནང་ལ Putin གྱིས་ཨ་རིའི་སྲིད་འཛིན་ལ་སྐུ་ཞབས Donald Trump ཟླ་བ་གསུམ་གྱི་གོང་དུ་འཁོད་པའི་དུས་ནས་བཟུང་ཨུ་རུ་སུ་དང་ཨ་རིའི་འབྲེལ་ལམ་ཇེ་སྡུག་ཏུ་སོང་ཡོད་པ་དང། ལྷག་པར་དུ་དམག་དོན་ཐད་ཕན་ཚུན་ལ་ཡིད་ཆེས་དེ་བས་རྒུད་ཡོད་པ་ཞིག་བརྗོད་ཡོད་པ་རེད། ཨ་རི་དང་ཨུ་རུ་སུའི་བར་ལ་མི་མཐུན་པའི་འགལ་བའི་གནས་ཚུལ་གསར་ཤོས་དེ་ནི་ཕྱི་ཟླ་བཞི་པའི་ཚེས་བཞིའི་ཉིན་མོར་དཀྱིལ་ཤར་ཁུལ་གྱི་རྒྱལ་ཁབ་སི་རི་ཡའི་ནང་དུ་ཚེ་སྲོག་ལ་གནོད་འཚེ་ཆེ་བའི་རྫས་མཚོན་ཆའི་ཚུལ་ལ་བེད་སྤྱོད་བཏང་ནས་མི་མང་བརྒྱད་ཅུ་གྱ་ལྔ་ལྷག་ལ་འཕྲལ་དུ་སྲོག་སྐྱོན་དང་བརྒྱ་ཕྲག་ནད་པ་བཟོས་ཡོད་པའི་གནས་ཚུལ་དེ་ཆགས་ཀྱི་འདུག་ཨ་མི་རི་ཀས་དོན་རྐྱེན་དེར་ལན་འདེབས་ལ་ཁུལ་དེར་མཁའ་དབྱིངས་ནས་རྒོལ་རྡུང་བཏང་ཡོད་པ་རེད། དུག་རྫས་དེ་འདྲ་བེད་སྤྱོད་བཏང་མཁན་ནི་སི་རི་ཡའི་སྲིད་གཞུང་རང་ཡིན་པ་ཨ་རིས་ངོས་འཛིན་གནང་ཡོད་ཀྱང་སི་རི་ཡའི་ད་ལྟའི་སྲིད་གཞུང་གིས་ངོས་ལེན་མ་བྱས་ཁར། སི་རི་ཡའི་སྲིད་གཞུང་གི་མཐུན་ཕྱོགས་ཨུ་རུ་སུས་ཉེས་ཁག་སུ་ལ་ཡོད་མེད་ཞིབ་འཇུག་མཐིལ་ཕྱིན་པ་དགོས་པའི་དགོས་འདུན་བཏོན་ཡོད་པ་རེད།

ཕྱོགས་གཉིས་ཀྱི་བར་ལ་ད་ལྟར་མི་མཐུན་པའི་གནས་ཚུལ་རིམ་པ་ཞིག་ཡོད་པའི་ནང་ལ་སི་རི་ཡའི་སྐོར་མ་ཚད། ཡུ་རོབ་ཀྱི་ཤར་རྒྱུད་རྒྱལ་ཁབ་ཡུ་ཀེ་རེན་གྱི་ཤར་རྒྱུད་དུ་ཡུ་ཀེ་རེན་གྱི་གཞུང་ལ་གྱེན་ལོག་བྱེད་མཁན་ལ་ཨུ་རུ་སུས་རྒྱབ་སྐྱོར་དང་རྒྱབ་དཔུང་མུ་མཐུད་བྱས་པའི་གནས་ཚུལ་དང། ཡང་ཉེ་ཆར་ཨ་རིའི་སྲིད་འཛིན་གྱི་འོས་བསྡུའི་སྐབས་སུ་ཨུ་རུ་སུས་དྲ་ལམ་བརྒྱུད་དེ་ཐེ་གཏོགས་དང་ཤུགས་རྐྱེན་བཏབ་པའི་སྐོར་སོགས་ཡོད་པ་རེད། ཡང་རྒྱ་ནག་དང་ཨ་རིའི་ཆབ་སྲིད་འཛིན་སྐྱོང་གསར་པའི་དབར་གྱི་འབྲེལ་ལམ་གྱི་ཐད་ལ་གནས་ཚུལ་རིམ་པ་ཞིག་ཐོན་བཞིན་པའི་སྐབས་འདིར་བྱང་ཀོ་རི་ཡས་རྡུལ་ཕྲན་མཚོན་ཆ་དོན་གཉེར་བྱས་པའི་གནད་དོན་དེའི་ཐད་ནས་ཨ་རི་དང་རྒྱ་ནག་གི་འབྲེལ་ལམ་ལ་ཉམས་ཚོད་ཞིག་འབྱུང་རྒྱུ་ཡིན་པ་དབྱེ་ཞིབ་རྒྱ་ཆེར་ཐོན་ཡོད་པ་དང།
སྐབས་འདིར་རྒྱ་ནག་དང་བྱང་ཀོ་རི་ཡའི་ས་མཚམས་ཁུལ་གྱི་གྲོང་ཁྱེར་ཏན་ཏུང་ནང་གི་གནས་བབ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྤྱན་སྒྲོན་ཞུ་གནང་གི་རེད། རིང་མིན་རེས་གཟའ་སྤེན་པའི་ཉིན་བྱང་ཀོ་རི་ཡས་བྱང་གི་དེ་སྔའི་མགོ་ཁྲིད་ཀིམ་ཨིལ་སོང་སྐྱེས་ནས་ལོ་བརྒྱ་དང་བཅུ་མེད་ལྔ་འཁོར་བའི་དགའ་སྟོན་རྒྱ་ཆེ་ཞིག་བྱེད་པའི་སྐབས། བྱང་ཀོ་རི་ཡས་རྡུལ་ཕྲའི་མཚོན་ཆའི་ཚོད་ལྟ་བྱེད་སྲིད་པ་ཞིག་ཡིན་པ་དཔྱད་ཞིབ་པ་ཁག་གིས་ངོས་འཛིན་བྱེད་ཀྱི་ཡོད་པ་དང། དེ་ཡང་གསང་བའི་གནས་ཚུལ་ཐོན་པར་གཞིགས་ན། བྱང་ཀོ་རི་ཡས་རང་གི་རྡུལ་ཕྲའི་མཚོན་ཆ་ཚོད་ལྟ་བྱེད་ཡུལ་འཕྲུལ་འཁོར་ཡོད་སར་བསྐྱལ་ཟིན་ཡོད་འདུག།

གལ་ཏེ་ཕྱོགས་གཉིས་བར་རྒྱག་རེས་ཕྲན་བུ་ཙམ་ཞིག་བྱུང་ཡང། ཀོ་རི་ཡའི་དམག་འཁྲུག་གཉིས་པ་སྣེ་ཁྲིད་དང་མི་སྟོང་ཚོ་མང་པོར་སྲོག་སྐྱོན་ཡོང་རྒྱུ་རེད། ཀོ་རི་ཡའི་ཕྱེད་གླིང་ནང་གི་གནས་སྟངས་ནི་ཛ་དྲག་ཅན་ཞིག་ཏུ་འགྱུར་བཞིན་ཡོད་པར་བརྟེན་ནས། བྱང་ཀོ་རི་ཡའི་ཁྱིམ་མཚེས་རྒྱ་ནག་གི་གྲོང་ཁྱེར་ཏན་ཏུང་ནང་གི་གྲོང་མི་ནི

བྱང་ཀོ་རི་ཡར་ང་ཚོས་སྐྱོབ་གསོའི་རོགས་པ་བྱེད་དགོས་པ་ལས་ཁོ་ཚོ་ས་མཚམས་བརྒལ་ནས་ང་ཚོའི་རྒྱལ་ཁབ་ཀྱི་ནང་འཛུལ་ཞུགས་བྱེད་འཇུག་རྒྱུ་མེད་པ་རེད། དེ་ནི་ས་གནས་མི་དམངས་ཀྱི་བསམ་བློ་དང་མི་དམངས་ཀྱི་བསམ་བློར་གཞུང་གིས་བརྩི་བཀུར་ཞུ་རྒྱུ་རེད། ཁ་སང་རེས་གཟའ་ལྷག་པའི་ཉིན་མིས་བཟོས་སྲུང་སྐར་གྱི་ཐོག་ནས་པར་ལེན་བྱས་པའི་པར་རིས་ཁག་ལ་གཞིགས་ན། བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆ་ཚོད་ལྟ་བྱེད་ཡུལ་ས་ཁུལ་དུ་བྱེད་སྒོ་ཁག་ནི་འཁྲུག་ཆ་དོད་པོའི་ཐོག་ནས་སྤེལ་བཞིན་ཡོད་པ་གསལ་སྟོན་བྱས་ཡོད་པ་རེད།
ཨ་མཆོག་ཏུ་ས་གནས་བོད་པའི་བློ་ལ་མ་བབས་པའི་གཏེར་ཁ་སྔོག་འདོན་སོགས་ཀྱི་བྱེད་སྒོ་བྱུང་དུས། བོད་ཀྱི་གནའ་བོའི་ལམ་སྲོལ་ནས་ཡོད་པའི་བོད་པའི་རྒན་པོའི་དབུ་ཁྲིད་ཀྱི་འོག་ལ་མི་དམངས་ཀྱི་འདོད་པ་ལ་མེད་པའི་བྱེད་སྒོ་ཁག་བཀག་པ་སོགས་ཀྱི་སྟོབས་ཤུགས་ཡོད་པ་དང། འོན་ཀྱང་ད་ཆ་བོད་པ་རང་གི་སྔ་མོ་ནས་ཡོད་པའི་ས་གནས་ཀྱི་དབུ་ཁྲིད་ཀྱི་ལམ་ལུགས་དེ། མེད་པ་བཟོ་དགོས་པའི་བཀའ་རྒྱ་བྱུང་ཞིང་དེ་ལྟར་ལ་ཨ་མཆོག་གི་མི་མང་གིས་ངོ་རྒོལ་གནང་བཞིན་པ་ཚེ་རིང་སྐྱིད་ལགས་ཀྱིས་ངོ་སྤྲོད་གནང་གི་འདུག།
ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཕྱི་ཟླ་ལྔ་བ་དང་དྲུག་པའི་ནང་པོ་མདོ་སྨད་ཨ་མཆོག་ས་ཆ་གི་མི་མང་གིས་ཨ་མཆོག་གོང་སྔོན་བླ་རིའི་གཏེར་ཁ་སྔོན་འགོག་ཅེས་བཀོད་པ་གི་འཕྲེད་དར་བཟུང་སྟེ་ཡུལ་འདིའི་བླ་རིའི་རི་རྒྱུད་དུ་གཏེར་ཁ་རྐོ་བཞིན་པ་ལ་ཞི་བའི་ངོ་རྒོལ་གཞི་རྒྱ་ཆེན་པོ་ཉི་མ་ཁ་ཤས་རིང་ལ་སྤེལ་ཡོད་པ་རེད་དེའི་རྗེས་ཨ་མཆོག་གི་རྒྱུན་རིང་ཡུལ་སྲོལ་ལྟར་དུ་ཨ་མཆོག་ཚོ་བ་བརྒྱད་ཀྱི་སྐུ་ཚབ་འཐུས་མི་ཚོགས་པའམ་ཁ་སྐད་ཀྱི་ནང་དུ་རྒད་པོ་རྒོད་པོ་ཚོ་ཞེས་པ་ཡིས་དུད་ཁྱིམ་སུམ་སྟོང་ལྷག་གིས་མཚན་རྟགས་བསྡུས་ཡོད་པའི་ཞུ་གཏུག་གི་ཡིག་ཆ་འཁྱེར་ཏེ་རྫོང་དང་ཁུལ་རིམ་པ་ལ་ཞུ་གཏུག་གི་ལས་འགུལ་ཡང་ཡང་སྤེལ་བ་ལ་བརྟེན་ནས་ད་ལྟའི་ཆར་གཏེར་ཁ་སྔོག་འདོན་དེ་གནས་སྐབས་རིང་མཚམས་འཇོག་བྱེད་ཐུབ་ཡོད་པ་རེད། ཡིན་ན་ཡང་ད་ལྟ་རྫོང་སྲིད་གཞུང་གིས་ཨ་མཆོག་གི་བླ་མ་དང་དགོན་པ་བཏང་སྟེ་ཨ་མཆོག་ཚོ་བ་བརྒྱད་ཀྱི་རྒད་པོ་རྒོད་པོ་ཚོ་ཁ་ཐོར་གཏོང་དགོས་པ་དང། རྗེས་ཕྱོགས་ནས་ཨ་མཆོག་ཏུ་དོན་རྐྱེན་ཅི་བྱུང་ཡང་རྒད་པོ་རྒོད་པོ་ཚོ་ཟེར་བ་ཞིག་མི་དགོས་ཞེས་བཀའ་བཏང་ཡོད་པ་ལ་ཨ་མཆོག་མི་མང་གིས་དེར་ངོས་ལེན་བྱེད་བཞིན་མེད་པ་དང་ཨ་མཆོག་ཚོ་བ་བརྒྱད་ཀྱིས་རེ་ཞུ་གི་ཡི་གེ་ཞིག་ཕུལ་ཡོད་པ་རེད་འདུག་རེ་ཞུའི་ཡི་གེ་དེའི་ནང་དུ་ཨ་མཆོག་ལ་མཚོན་ན་ཡུལ་འདིའི་གནའ་སྲོལ་ལྟར་དུ་མི་རབས་མང་པོའི་རིང་ལ་ཕྱི་དགྲ་བོ་ལ་ཁ་བལྟ་སྐབས་དགྲ་ཁ་ཕྱིར་ཟློག་མཁན་དང་ནང་ཕུ་ནུའི་བར་ལ་གྱོད་འཛིང་བྱུང་དུས་ཁ་འཆམ་གྲོས་འགྲིག་བཟོ་མཁན་སོགས་ནི་རྒད་པོ་རྒོད་པོ་ཡིན་ན་ཡང་རྫོང་སྲིད་གཞུང་གི་མགོ་ཁྲིད་ཚེ་ཁོ་དང་ཀླུ་འབུམ་ཐར་གཉིས་ཀྱིས་ཨ་མཆོག་གི་ཁོར་ཡུག་དང་སྤྱི་ཚོགས་འཆམ་མཐུན་ལ་གཏོར་བརླག་བཟོ་བའི་ཆེད་དུ་ཐབས་ངན་གཡོ་ཇུས་འཐེན་ཏེ་སྤྱི་ཟླ་བཞི་བ་གི་ཚེས་བཅུ་བཞི་གི་ཉིན་ལ་ཨ་མཆོག་གི་བླ་མ་དང་དགོན་པར་རྒད་པོ་རྒོད་པོ་མེད་པ་བཟོ་དགོས་པའི་བཀའ་བཏང་འདུག་མོད་འདི་ནི་ཏང་དང་རྒྱལ་ཁབ་ཀྱི་སྤྱི་ཚོགས་འཆམ་མཐུན་གྱི་སྲིད་ཇུས་ལ་གཏོར་བརླག་བཏང་བ་ཡིན་པས་ཨ་མཆོག་མི་མང་གིས་ངོས་ལེན་བྱ་རྒྱུ་མིན་པ་ཡི་གེ་དེའི་ནང་དུ་བཀོད་ཡོད་པ་རེད། ཡང་རེ་ཞུའི་ཡི་གེ་དེའི་ནང་དུ་ཕྱི་གྱོད་ཕྱིར་ལ་ཟློག་ནོ་ནང་གྱོད་མེད་པ་བཟོ་མཁན་རྒད་པོ་རྒོད་པོ་ཚོ་ཡིན་པས་སྲིད་ཇུས་འདི་འདྲ་དང་བཀའ་རྒྱ་འདི་འདྲ་ཨ་མཆོག་མི་མང་གིས་ངོས་ལེན་བྱ་རྒྱུ་མིན་འདི་ཨ་མཆོག་ཚོ་བ་བརྒྱད་ཀྱི་སྤྱི་དམངས་ཀྱི་རེ་འདུན་ཡིན་ཞེས་བྲིས་འདུག་ཡང་ས་གནས་བོད་མི་ཞིག་གིས་བརྗོད་ན་ཨ་མཆོག་ནི་མི་རྩི་པོ་དང་ས་བགོ་ས་གི་ས་ཆ་ཞིག་ཡིན་པས་ཨ་མཆོག་ལ་དོན་རྐྱེན་ཆེ་ཆུང་ཅི་བྱུང་ཡང་རྒད་པོ་རྒོད་པོ་ཚོའི་སྣེ་ཁྲིད་སྟངས་དང་ཁ་གཏད་གཅོག་སྟངས་གྱོད་བཤད་སྟངས་སོགས་ནི་བླ་མ་དང་དཔོན་པོ་སུས་ཀྱང་ཚབ་བྱེད་མི་ཐུབ་པ་ཞིག་ཡིན་པས་མི་མང་ལ་མཚོན་ན་རྒད་པོ་རྒོད་པོ་ཚོ་ནི་ཡིད་ཆེས་ས་དང་བློ་འཁེལ་ས་ཡིན་རྫོང་སྲིད་གཞུང་གིས་ཨ་མཆོག་གི་རྒད་པོ་རྒོད་པོ་ཚོ་ལ་མང་ཚོགས་ཀྱི་ཁྲོད་དུ་ཤུགས་རྐྱེན་གང་འདྲ་ཡོད་པ་ཤེས་ཡོད་པ་རེད་དེ་བས་ཁོ་ཚོས་རྒད་པོ་རྒོད་པོ་ཚོ་གཏོར་ཐུབ་ན་ནང་རུལ་བ་དང་སྲིད་གཞུང་ལྐོག་འབྲེལ་བྱས་ཏེ་མུ་མཐུད་ནས་གཏེར་ཁ་བརྐོ་འདོད་པ་རེད་ཅེས་ངག་ཐོག་ནས་བཤད་སོང། གང་ལྟར་ད་ལྟའི་ཆར་ཨ་མཆོག་གི་ཡུལ་མི་ཚོས་རྒད་པོ་རྒོད་པོ་མེད་པར་གཏོང་བ་ལ་བློ་འཚབ་བྱེད་བཞིན་པ་རེད། རྒད་པོ་རྒོད་པོ་ཟེར་བ་ནི་དམངས་ཁྲོད་ནས་མི་མང་རྣམས་ཕྱོགས་གཅིག་ཏུ་སྣེ་ཁྲིད་ཐུབ་མཁན་དང། བསྔགས་བརྗོད་དོགས་པ། དེའི་ཐོག་ལ་ལུང་པ་ཕྱོགས་པའི་མི་ཡིས་བརྩི་བཀུར་ཐོབ་ས་གི་མི་ཁག་ཅིག་གིས་གྲུབ་ཡོད་ཅིང། ཡུལ་དེར་དོན་དག་ཅི་ཞིག་བྱུང་ཡང་ཉིན་དང་ཟླ་ལོ་ག་ཚོད་འགོར་ཡང་བར་འདུམ་གྱིས་གྱོད་གཤོག་པ་སོགས་ཀྱི་ཕྱག་ལས་གནང་སྲོལ་ཡོད་པ་མ་ཟད་ཁོང་ཚོར་གླ་ཆ་དང་མིང་ཐོབ་ལྟ་བུ་གང་ཡང་མེད་པ་རེད།
ཐེངས་འདིའི་གསར་འགྱུར་ཕྱོགས་བསྡུས་འདི་མཇུག་སྒྲིལ་མ་ཞུས་པའི་གོང་ལ་བོད་དང་འཛམ་གླིང་གི་གཟའ་འཁོར་འདིའི་སྐབས་ཀྱི་གནས་ཚུལ་གཞན་ཁག་ཅིག་གཤམ་ལ་གཟིགས་རོགས་གནང། ཨ་རི་དང་ཨུ་རུ་སུ་གཉིས་པོ་རྒྱལ་ཁབ་སི་རི་ཡའི་ཐད་ནས་ཕན་ཚུན་ལ་འགལ་བ་འཕྲད་པའི་དུས་འདིར་དམག་གིས་འཁྲུག་པའི་རྒྱལ་ཁབ་གཞན་ཞིག་སྟེ་ཨབ་གྷ་ནི་སྟན་གྱི་ཐད་ནས་ཨ་རི་དང་ཨུ་རུ་སུའི་དབར་ལ་འགལ་ཟླ་བསྐྱར་དུ་འབྱུང་ཉེན་གྱི་གནས་ཚུལ་ཞིག་ལ། ཁ་ས་གཟའ་ཕུར་བུའི་ཉིན་མོར་ཨ་མེ་རི་ཀའི་དམག་གིས་ཨབ་གྷ་ནི་སྟན་གྱི་ཤར་རྒྱུད་ནང་གྷ་ཧར་ཞེས་པའི་ཁུལ་དུ་ཁ་ཆེའི་རྒྱལ་ཁམས་ཞེས་པའི་དྲག་འཐབ་པས་འཛིན་པའི་ས་ཁུལ་གཅིག་ཏུ་མཁའ་དབྱིངས་ནས་གཏོར་རྒོལ་བྱས་ཡོད་པ་རེད། གཏོར་རྒོལ་དེ་ནི་ཨ་རིའི་གོ་མཚོན་ནང་གི་རྡུལ་ཕྲན་མཚོན་ཆ་མིན་པའི་འབར་མདེལ་ཆེ་ཤོས་ཀྱིས་བྱས་པ་ཞེས་འགྲེལ་བརྗོད་བྱུང་ཡོད་པ་རེད། དེ་རིང་གཟའ་པ་སངས་ཀྱི་ཉིན་མོར་ཨབ་གྷ་ནི་སྟན་གྱི་སྐོར་ལ་རྒྱལ་ཁབ་བཅུ་གཅིག་གི་ཚོགས་འདུ་ཞིག་ཨུ་རུ་སུས་སྣེ་ལེན་བྱས་ཡོད་པའི་སྐབས་རེད། རྒྱ་གར་དང་རྒྱ་ནག་གཉིས་ཀྱིས་བོད་ཀྱི་གསོ་བ་རིག་པ་དེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི Unesco ཞེས་པའི་ལས་གཞིའི་འོག་ལ་འཛམ་གླིང་གི་གཅེས་ནོར་ཁོངས་སུ་ངོས་འཛིན་ཞུ་རྒྱུའི་འོས་གཞིར་བཏོན་འདུག་པ་དང། དེ་འདྲའི་གླེང་གཞི་ཆེན་པོ་བྱུང་བ་ནི་རྒྱ་གར་དང་རྒྱ་ནག་གཉིས་ལ་དེ་འདྲ་བྱས་པའི་ཐོབ་ཐང་ཡོད་མིན་རྩོད་གླེང་དང་བློ་འཚབ་རིགས་བྱུང་ཁར། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྨན་རྩིས་ཁང་གིས་ཕ་ཡུལ་གསར་འགྱུར་ལས་ཁང་ལ་གསུངས་དོན་ཞིག་ལ་ནི། བོད་ཀྱི་གསོ་བ་རིག་པ་ནི་འཛམ་གླིང་གི་གསོ་བ་རིག་པ་གཞན་ལྟར་ནད་གཞི་དུ་མ་བཅོས་དང་བཅོས་མུས་ཀྱི་ཚན་རིག་ཞིག་ཡིན་པས་ད་ལྟ་རྒྱལ་ཚོགས་ཀྱི་ཡུནེསྐོ་ལས་གཞིའི་འོག་ལ་འཛམ་གླིང་གི་གཅེས་ནོར་ཁོངས་སུ་བཅུག་རྒྱུར་ཞུས་པའི་ཚན་པ་དེའི་ནང་ལ་ཁོ་བ་ལི་དང་ནོ་ཊང་ཀི་སོགས་པའི་གླུ་གར་གྱི་རིགས་དང་ཀ་ལམ་ཀ་རི་སོགས་པའི་རི་མོའི་ཚན་པ་ཡོད་པའི་ཚན་པ་དེ་ཡིན་པས་ཚན་པ་དེ་ནི་བོད་ཀྱི་གསོ་བ་རིག་པ་ལ་མི་འོས་པ་དང་མི་འཚམས་པ་ཁས་ལེན་བྱ་མ་ཐུབ་པ་ཞིག་ཡིན་པ་སྔ་ས་ནས་གསུངས་ཡོད་པ་ལྟར་ཡང་བསྐྱར་གསུངས་འདུག། དབུས་བོད་མིའི་སྒྲིག་འཛུགས་ནས་གསལ་བསྒྲགས་གནང་གསལ་ལ་རྒྱ་གར་དུ་ཚོང་རྒྱག་མཁན་བོད་པའི་དུད་ཚང་ཚོ་ལ་ཁྱོན་བསྡོམས་རྒྱ་གར་སྒོར་མོ་ས་ཡ་བརྒྱ་ཞིག་སྒྲིག་འཛུགས་ཀྱིས་བུ་ལོན་བཏང་ནས་མི་མང་གི་སྐྱིད་སྡུག་ལ་རོགས་སྐྱོར་གནང་རྒྱུ་ཡིན་པ་གསུངས་འདུག་ས་ཡ་བརྒྱ་དེ་ས་གནས་བརྒྱ་ལྷག་གི་ཚོང་པའི་ཚོགས་སྡེ་ཁག་ལ་བགོས་རྒྱུ་དང་བུ་ལོན་གྱི་དུས་ཡུན་དེ་ཟླ་བ་དྲུག་དང་སྐྱེད་ཀ་དེ་བརྒྱ་ཆ་གསུམ་ལ་གནང་རྒྱུ་ཡིན་པ་སོགས་གསུངས་འདུག་ཚེས་བཅུ་གཅིག་ཉིན་རྒྱ་གར་གྱི་ས་གནས་ལུ་དྷི་ཡ་ན་ཞེས་པར་བོད་པ་བཙན་བྱོལ་བའི་ཚོང་པའི་དམིགས་བསལ་ཚོགས་ཆེན་ཐེངས་དང་པོ་ཞེས་པ་ཞིག་བསྐོང་ཚོགས་གནང་སྟེ། ཚོང་རྒྱག་མཁན་བོད་པའི་སྐྱིད་སྡུག་གི་སྐོར་ལ་བཀའ་བསྡུར་དང་བཅས་ཚོགས་འདུ་དེར་སྲིད་སྐྱོང་བློ་བཟང་སེང་གེ་མཆོག་དང་དཔལ་འབྱོར་བཀའ་བློན་ཀརྨ་ཡེ་ཤེས་མཆོག་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་འགན་འཛིན་དབུ་དཀར་ཚང་སྐལ་བཟང་རྡོ་རྗེ་མཆོག་འཆར་འགོད་འགན་འཛིན་དཀོན་མཆོག་བརྩོན་འགྲུས་མཆོག་བཅས་པའི་ཚོང་པའི་ཚོགས་སྡེ་ཁག་གི་དབུ་ཁྲིད་ལྷན་དང་ཕེབས་འདུག་བུ་ལོན་གཏོང་གནང་རྒྱུའི་ས་ཡ་བརྒྱ་དེ་ནས་ས་ཡ་བརྒྱད་ཅུ་ནི་ཨ་རིའི་གཞུང་གི་རོགས་སྐྱོར་ལྷན་ཁང USAID ནས་ཡིན་པ་དང་ས་ཡ་ཉིས་བརྒྱ་ནི་དཔལ་འབྱོར་ལྷན་ཁང་རང་ཉིད་ནས་ཐབས་ཤེས་གནང་ཡོད་པ་གསུངས་འདུག། ཨ་རིའི་རྒྱང་སྲིང་ཁང། VOA། ཡིས་རེས་གཟའ་པ་སངས་འབྲིག་ཆར་རླུང་འཕྲིན་དང་གཟུགས་མཐོང་བརྙན་འཕྲིན་སྐད་འཕྲིན་ངོ་དེབ་སོགས་བརྒྱུད་དེ་ལྷག་པར་བོད་ལ་རྒྱང་སྲིང་ཞུས་པའི་ཀུན་གླེང་ལེ་ཚན་གྱི་སྔོན་འགྲོའི་གཟའ་འཁོར་གྱི་གསར་འགྱུར་ཕྱོགས་བསྡུས་ཀྱི་ཚན་པ་འདི་སྙན་སྒྲོན་ཞུས་ཚར་བ་ཡིན། བོད་དང་འཛམ་གླིང་གི་ཉིན་རེ་ཉིན་རེའི་གནས་ཚུལ་རྣམས་འདི་ག་ཨ་རིའི་རྒྱལ་ས Washington ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་ཀྱི་སྔ་དྲོ་དང་ཉིན་གུང་མཚན་མོ་བཅས་ལ་ཐད་ཀར་རྒྱང་བསྲིངས་ཞུ་གི་ཡོད་པས་ལྷན་རྒྱས་ཚོས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་དྲ་རྒྱ VOA Tibetan ཚེག com བརྒྱུད་དེ་རྣམ་པ་ཚོ་ཚང་མས་འཛམ་གླིང་གི་ས་ཕྱོགས་གང་ས་ནས་འདི་གའི་རྒྱང་བསྲིངས་ཁག་དུས་ཀུན་ཏུ་གསན་རྒྱུ་དང་གཟིགས་རྒྱུ་ཡོད།